ཨ་མི་རི་ཀའི John Hopkins གཙུག་ལག་སློབ་ཁང་དང Wisconsin གཙུག་ལག་སློབ་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་བཞི་པ་ནས་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་གསུམ་པའི་བར་ལ། ཁྱོན་ལོ་ངོ་གཅིག་ཙམ་གྱི་རིང་བཙན་བྱོལ་ནང་གི་སློབ་ཕྲུག་ལྔ་སྟོང་སུམ་བརྒྱ་དགུ་བཅུ་གོ་གཅིག་དང། སློབ་གྲྭའི་ལས་བྱེད་བདུན་བརྒྱ་བརྒྱད་ཅུ་གྱ་དྲུག་ཙམ་ལ་གློ་ནད་ཏི་བིའི་འགོས་ཁྱབ་བྱུང་ཡོད་མིན་གྱི་ཞིབ་འཇུག་ད་གང་དག་གཞི་རྒྱ་ཆེན་པོ་ཞེ་བོ་ཅིག་གནང་བཞག་དེ་ག་ནང་བཞིན་ད་ནད་གཞི་འདིའི་འགོས་ཁྱབ་བྱུང་བ་ཚོ་ལ་སྨན་བཅོས་གནང་ཡོད་པ་དང་ད་ཉེ་དུས་རང་ལས་འཆར་འདིའི་ཐོག་ནས་ཉམས་ཞིབ་ཀྱི་དཔྱད་རྩོམ་ཞིག

ཅེས་དེ་རིང་ང་ཚོས་བཀའ་འདྲི་ཞུ་ཡུལ་དེ་དཔྱད་རྩོམ་འདི་བྲིས་གནང་མཁན་དང་དེ་ག་ནང་བཞིན Zero TB in Tibetan Kids སམ་བོད་ཕྲུག་ཚོའི་ཁྲོད་ལ་གློ་ནད་རྩ་མེད་བཟོ་རྒྱུའི་ལས་འཆར་གྱི་འགན་གཙོ་བོ་བཞེས་མཁན་ཨམ་ཆི་དཀོན་མཆོག་རྡོ་རྗེ་ལགས་ཡིན་དཀོན་མཆོག་རྡོ་རྗེ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། རྣམ་པ་ཚོ་གིས་རྒྱ་གར་ནང་གི་ད་སློབ་ཕྲུག་ཅིག་གི་ལྔ་སྟོང་ལྷག་ཙམ་དང་དེ་ག་ནང་བཞིན་སློབ་གྲྭ་མང་པོ་ཅིག་གི་ཁྲོད་ལ་གློ་ནད་ཏི་བི་ཡོད་མིན་གྱི་ཞིབ་འཇུག་གང་དག་གཞི་རྒྱ་ཆེན་པོ་ཅིག་ལོ་གཅིག་ལྷག་ཙམ་གྱི་ཞིབ་འཇུག་གནང་ཡོད་རེད། ཞིབ་འཇུག་གི་སྙན་ཐོ་འདིའི་ནང་ལོགས་ལ་དོན་དག་གཙོ་བོ་འདྲ་པོ་ཅིག་ག་རེ་གསལ་ཡོད་རེད། ད་ཞིབ་འཇུག་འདིའི
ནང་གི་ད་གྲུབ་འབྲས་སོགས་གཙོ་བོ་གཅིག་འདི་ག་རེ་རེད་ལབ་དུས་ད་ང་ཚོའི་ད་ལྟའི་སྤྱི་ཚོགས་ནང་ལོགས་ཡ་དམིགས་བསལ་གྱི་སློབ་གྲྭ་ཁག་ནང་ལོགས་ཡ་ཏི་བི་གི་ན་ཚ་འདི་དཀའ་ངལ་ཆེན་པོ་རེད་ཤག་དེ་བཞིན་ཏི་བི་ན་ཚ་ཙམ་མ་ཡིན་པར་མང་པོ་ཞིག་ལ་ཡང་ཏི་བི་ནད་འབུ་ཡོད་པ་དེ་རེད་བཞག་དམིགས་བསལ་གྱི་སློབ་ཕྲུག་ཁག་ནང་ལོགས་ལ་ཡང་ཏི་བི་ནད་འབུ་ཡོད་པ་དེ་བརྒྱ་ཆ་ཉི་ཤུ་ཅིག་འདུག་ད་དེ་ག་ནང་བཞིན་པའི་ད་ལས་བྱེད་ཁག་ལ་དུས་རྟག་ཏུ་མི་རྒན་པ་ཆགས་བསྡད་ཀྱི་ཡོད་རེད་ཏི་བི་ནད་འབུ་ཡོད་པ་དེ་བརྒྱ་ཆ་ལྔ་བཅུ་ལྷག་ཅིག་ཆགས་བསྡད་འདུག་བྱས་ཙང་དེ་འབོར་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་གནད་འགག་གཅིག་དེ་རེད་གནད་གཞན་དག་ཅིག་དེ། ད་ལྟ་བར་དུ་ང་ཚོས་ཏི་བི་ནད་འབུ་འདུག་མི་འདུག་ལྟ་ཡ་དེ་བྱུང་ཡོད་མ་རེད་ལྟ་ཐུབ་ཡོད་མ་རེད་ལས་གཞི་དེ་འདྲའི་སྤེལ་མྱོང་ཡོད་མ་རེད་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡ་རྒྱ་གར་ནང་ལོགས་ལ་ཡ་ད་དེ་གོམ་པ་དང་པོ་འདྲ་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་འདྲའི་ཁྱབ་ཆེན་པོ་ཅིག་འོག་ལ་ཡ་བྱས་ཙང་དེ་རེད་དེ་ལྟ་བུའི་ལས་གཞི་དེ་ཡ་ཅིག་སྤེལ་བ་ཡིན་ན་སྤེལ་ཐུབ་ཡོད་པ་ཅིག་ཡ་དེ་ཡ་ཅིག་ཤེས་སོང་ནད་འབུ་ཡོད་པ་ཙམ་ང་ཚོས་ཀྱི་བརྟག་དཔྱད་བྱས་པ་མ་ཡིན་པ་ནད་འབུ་ཡོད་པ་ཡིན་ན་དེ་ལ་ཡ། སྔོན་འགོག་གི་སྨན་ནད་འབུ་དེ་རྗེས་མ་ཡང་མ་ལངས་ཡག་གི་སྔོན་འགོག་གི་སྨན་དེ་སློབ་ཕྲུག་བརྒྱ་ཆ་བརྒྱད་ཅུ་གི་སྒང་དུ་ཡང་སྤྲད་ཐུབ་ཡོད་རེད། བྱས་ཙང་དེའི་སྔོན་འགོག་གི་སྨན་སྤྲད་པའི་རྒྱུ་མཚན་ལ་བརྟེན་བྱས་ད་དེའི་ད་ལྟ་ནད་འབུ་ཡོད་པའི་སློབ་ཕྲུག་ཚོའི་ནང་ནས་རྗེས་མ TB ཡར་ལངས་ཀྱི་ཉེན་ཁ་དེ་རྦད་དེ་ཆུང་རུ་འགྲོ་ཡོད་རེད། བྱས་ཙང་དེ་འདྲའི་ཐོག་ནས་མུ་མཐུད་ནས་སྤྱི་ཚོགས་ནང་ལོགས་ཀྱི TB རྩ་མེད་བཏང་ཡག་གི་གོམ་པ་དང་པོ་དེ་ང་ཚོས་རྒྱབ་ཐུབ་ཡོད་བྱས་ཙང་གཙོ་བོ་གཅིག་དེ་རེད་ད་གཙོ་བོ་ཟེར་བ་དེ་རེད། ད་དེ་ནས་ད་ལྟ་ཨམ་ཆི་ལགས་ཀྱིས་གྲངས་ཐོ་གཅིག་གསུངས་རེད་སློབ་ཕྲུག་ལྔ་སྟོང་ལྷག་ཙམ་གྱི་ཁྲོད་ལ་ཞིབ་འཇུག་བྱེད་པའི་སྐབས་སུ་བརྒྱ་ཆ་བཅོ་བརྒྱད་ཙམ་ལ་ནད་འབུ་དེ་ཡོད་པ་ཅིག་ཤེས་རྟོགས་བྱུང་ཡོད་ས་རེད་དེ་ག་ནང་བཞིན་ལས་བྱེད་དྲུག་བརྒྱ་སུམ་ཅུ་སོ་བཞི་ཙམ་ལ། རྣམ་པ་ཚོ་གིས་ཞིབ་འཇུག་དང་བརྟག་དཔྱད་བྱེད་པའི་སྐབས་སུ་ལྔ་བཅུ་ང་གསུམ་ལ་ནད་འབུ་དེ་ཡོད་པ་ཤེས་རྟོགས་བྱུང་ཡོད་པའི་སྐོར་ལ་ད་ལྟ་ཨམ་ཆི་ལགས་ཀྱིས་གསུངས་པ་རེད་འདི་དང་འདྲ་ནས་ད་གྲངས་འབོར་དེ་ཞེ་པོ་ཅིག་ཆེན་པོ་རེད་གསུངས་རེད་ཆེན་པོ་རེད་གསུངས་དུས་ཙམ་པ། ཚད་གཞི་ག་འདྲ་གཅིག་ལ་མཚུངས་བསྡུར་བྱས་ནས་རྣམ་པ་ཚོ་གིས་གྲངས་འབོར་དེ་མཐོ་པོ་ཡིན་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད།

བོད་པའི་སྤྱི་ཚོགས་ནང་ལོགས་ད་ལྟ་ང་ཚོའི་སློབ་གྲྭ་ཁག་ནང་ལོགས་ལ་ཡ་སློབ་ཕྲུག་ལྔའི་ནང་ལོགས་ནས་གཅིག་ནང་ལོགས་ལ་ཡ་ཐོན་ཡོང་གི་འདུག་ད་བརྒྱ་ཆ་བཅོ་བརྒྱད་ཉི་ཤུ་ལབ་དུས། དེ་ནི་བྱས་ཙང་ལྡབ་མང་པོ་ཞིག་ད་ལྟའི་ཆར་ནི་ང་ཚོའི་སྤྱི་ཚོགས་ནང་ད་ང་ཚོའི་སློབ་ཕྲུག་ནང་ལོགས་ལ་ཡ་མང་ང་ཆགས་བསྡད་ཡོད་རེད། ཨང་དེ་ག་ནང་བཞིན་པའི་མི་རྒན་པའི་ནང་ལོགས་ལ་ཡ་ད་ལྟ་འཛམ་བུ་གླིང་ནང་ལོགས་ལ་ཡ་མི་རྒན་པ་ལྔ་ཡོད་ན

བྱས་པ་ཡིན་ན་བཙན་བྱོལ་ནང་གི་སློབ་གྲྭ་ཚོའི་ཁྲོད་ལ་ནད་འབུ་དེ་ཡོད་པའི་ཀྱི་གྲངས་ཀ་དེ་གང་ལྟར་ལྡབ་ལྔ་ནས་བརྒྱད་བར་ལ་མང་ང་འདུག་ལབ་ནས་འཁོད་ཤག་གྲངས་ཀ་འདི་འདྲའི་ཆེན་པོ་ཡོད་པ་ཅིག་འདི་གོང་ལ་རྣམ་པ་ཚོ་གིས་ཚོད་དཔག་དང་ཅིག་འདི་འདྲ་གནང་ཡོད་ན་མེད་ན་ཅིག་གྲངས་ཀ་འདི་ཚོ་ཤེས་རྟོགས་བྱུང་བའི་སྐབས་ལ་རྣམ་པ་ཚོ་ལ་ཚོར་སྣང་འདྲ་བོ་ཅིག་ག་འདྲ་བྱུང་སོང་ཧང་སང་ཡག་འདྲ་བོ་ཅིག་བྱུང་ཟེར། དྲང་པོ་ཞུས་པ་ཡིན་ན་འདི་ཧང་སངས་མ་སོང་ད་འདོད་འདི་ཉེས

བྱས་ཙང་དེ་མཐོ་པོ་རེད་གལ་ཆེ་ཚིག་མཐོ་པོ་རེད་ཡང་ང་རང་ཚོའི་སྤྱི་ཚོགས་ཀྱི་ད་ལྟ་བར་དུ་ང་ཚོའི་སྤྱི་ཚོགས་ནང་ནམ་ཡིན་དཀའ་ངལ་ག་ཚོད་ཡོད་མེད་འདི་ད་ཞིབ་པ་ཞིག་བལྟས་པ་ཡིན་ན་ཡང་དེ་འདྲ་རང་མ་རེད་བྱས་ཙང་འདས་པའི་ལོ་ཁ་ཤས་ཅིག་གི་ནང་ལོགས་ལ་ཡང་ལོ་བཅུ་ཕྲག་ཁ་ཤས་ཅིག་གི་ནང་ལོགས་ལ་ཡང་ང་ཚོའི་གི TB གནས་སྟངས་དེ་བཟང་ཕྱོགས་ཀྱི

དེ་སྔོན་ཉིས་སྟོང་བཅུ་གཅིག་ནས་བཅུ་གསུམ་བར་དུ་རྣམ་པ་ཚོ་གིས་ད་ལྟ་སྙན་ཐོ་འདི་ནང་ལོགས་ལ་འཁོད་པ་ཅིག་ལུང་འདྲེན་ཞུ་གི་ཡོད། དེ་སྔོན་ཉིས་སྟོང་བཅུ་གཅིག་ནས་བཅུ་གསུམ་བར་དུ་ཡང John Hopkins དང་བདེ་ལེགས་སྨན་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་རྒྱ་གར་ནང་གི་ཅིག་ལོ་ཆུང་བྱིས་པ་དང་སློབ་ཕྲུག་ཚོའི་ཁྲོད་ལ་ནད་འབུ་དེ་ཡོད་མེད་ནད་གཞི་དེ་ཡོད་མེད་ཀྱི་ཞིབ་འཇུག་ཅིག་བྱས་ཡོད་ས་རེད་སྐབས་དེ་དུས་མི་འབོར་འབུམ་གཅིག་གི་ཁྲོད་ལ་ས་ཅིག་ནད་གཞི་ནད་འབུ་དེ་ཡོད་མཁན་དེ་ད་ནད་གཞི་ཟེར་གྱི་ཡོད་ན་ནད་འབུ་དེ་ཡོད་མཁན་དེ། སུམ་བརྒྱ་དགུ་བཅུ་གོ་གསུམ་ཟེར་གྱི་འདུག་ད་རེས་རྣམ་པ་ཚོ་གིས་ཞིབ་འཇུག་བྱས་པའི་སྐབས་སུ་འབུམ་གཅིག་གི་ཁྲོད་ལ་ད་དགུ་བརྒྱ་མ་ཟིན་ཙམ་ཅིག་བརྒྱད་བརྒྱ་ལྔ་བཅུ་ང་གསུམ་འདི་འདྲ་ཅིག་འཁོད་ཀྱི་འདུག་དེ་བྱེད་དུས་ཉིས་སྟོང་བཅུ་གཅིག་ནས་ཡང་ཉིས་སྟོང་བཅོ་བརྒྱད་བར་ལ། ནད་འབུ་དེ་ཡོད་མཁན་ནད་གཞི་དེ་ཡོད་མཁན་གྱི་གྲངས་ཀ་དེ་མང་ང་ཕྱིན་པའི་ཀྱི་རྣམ་པ་ཞིག་འདུག།
དེའི་དྲི་བ་དེའི་གནད་འགག་རེད། འདི་ག་རེ་ཟེར་ལབ་དུས་དང་པོ་དེ་ཉིས་སྟོང་བཅུ་གཅིག་དང་བཅུ་གསུམ་གྱི་བར་ལ་ཡ་དེ་དུས་ཙམ་པ་ཞིབ་འཇུག་བྱེད་དུས་བདེ་ལེགས་སྨན་ཁང་གི་དེ་ཏི་བིའི་སྡེ་ཚན་དེ་ངས་གཅིག་གི་ལྟ་རྟོག་བྱེད་བསྡད་ཡོད་རེད། དེའི་སྐབས་སུ་ཞིབ་འཇུག་བྱེད་སྐབས་གང་ཡོད་གང་ཡོད་ལག་ལག་ཏོག་ལས་གཞིས་ཆགས་ཁག་ཏུ་སློབ་གྲྭ་ཁག་ཚང་མ་ལ་ཕྱིན་པ་ཡིན། དེའི་སྐབས་སུ་ང་ཚོས་སུམ་བརྒྱ་དགུ་བཅུ་གོ་བཞི

ན་ཚ། ནད་རྟགས་ཡོད་པ་ཡིན་ན་ནི་གཞི་ནས་བརྟག་དཔྱད་བྱེད་ཀྱི་ཡོད་རེད། དེའི་སྐབས་སུ། ད་ད་ལན་དེ་ཏི་བི་ནད་འབུ་ཡོད་པ་ཙམ་གྱིས་ང་ཚོ་ཚང་མ་ལ་ཏི་བི་ན་ཚ་འདུག་མི་འདུག་བརྟག་དཔྱད་བྱས་ཡོད་རེད། འདི་བརྟག་དཔྱད་བྱེད་དུས་ཏི་བི་ནད་རྟགས་གཏན་ནས་ཐོན་མ་ཡིན་པ་ཐོན་མེད་པ་དེ་འདྲ་མང་པོ་ཞིག་ང་ཚོས་འཇུས་ཐུབ་སོང། བྱས་ཙང། ཏི་བི་དེ། ད་སྔོན་མ་ཡིན་ན་ང་ཚོའི་མི་རིགས་སུ་ཡི་ཤེས་ས་ད་ཅིག་བསམ་བློའི་ནང་ལོ་ཡ། མི་ཕལ་ཆེ་བའི་བསམ་བློ་ལ་ག་རེ་ཡོད་རེད་ལབ་དུས་ད་ལས་གློ་གཅིག་རྒྱབ་ཨ་ནི་ཅིག་ཚ་བ་འབར་ད་ཅིག་འོ་ཆ་ཨ་ནི་ལུད་པའི་ནང་ལ་ཁྲག་ཐོན་པ་ལ་སོགས་ཀྱི་དེ་འདྲའི་གི་རྟགས་མཚན་འདི་འདྲ་ཐོན་པ་ཡིན་ན་ཨ་ནི་གཞི་ནས་ཏི་བི་ཡོད་པ་ཅིག་འདྲའི་འདི་འདྲ་ཅིག་ཡོད་ད་ད་ལྟའི་ཆར་ལ་རྒྱལ་སྤྱིའི་གི་ཚན་རིག་གི་འགྲོ་དེའི་ནང་ལོ་ཡ་ཐོན་བསྡད་ཡོད་རེད་ནད་རྟགས་མེད་པའི་ཏི་བི་ན་ཚ་ཡོད་པ་མི་ལ་འགོས་ཡ་ཡོད་པ་འདི་ཡང་དཀའ་ངལ་ཤུགས་ཆེན་པོ་རེད་ཤག་ཅེས་ཅེས་ཐོན་ཡོད་བྱས་ཙང་དེ་གི་དམ་པའི་ཕྱག་ལས་ང་ཚོས་ནད་རྟགས་མེད་པའི་ཏི་བི་འདི་འདྲའི་མང་པོ་ཞེ་པོ་ཅིག་འཇུས་ཐུབ་པ་རེད་ཧ་གོ་ཐུབ་པ་རེད་འདིའི་ནད་རྟགས་མེད་པའི་ཏི་བི་འདི་ཚོ་འཇུས་པའི་འདི་ཡི་ཁོ་དོན་དག་འདི་ག་རེ་ལབ་ཀྱི་ཡོད་རེད་ལབ་དུས།

ཨ་ནི་འཛིན་སྐྱོང་གི་ཐོག་ནས་ཤུགས་རྒྱབ་ཡ་རེད། ཨ་དེ་ཚོ་གནད་འགག་ཆེན་པོ་ཆགས་བསྡད་ཡོད་རེད་ད་ལན་དེ་ང་ཚོ་དེ་བདེ་ལེགས་སྨན་ཁང་གི་འཛིན་སྐྱོང་ཐོག་ནས་རྒྱབ་སྐྱོར་ཤུགས་ཆེན་པོ་རག་ཡོད་རེད་ད་ནང་བཞིན་པའི་འཕྲོད་བསྟེན་ལས་ཁུངས་རེད་སློབ་གྲྭ་ཁག་རེད་དེ་ནི་སྤྱི་ཚོགས་ཆ་ཚང་གི་དེའི་སྒང་ཡ་རྒྱབ་སྐྱོར་ཤུགས་ཆེན་པོ་བྱས་ཡོད་པ་སོང་ཙང་ཨ་ལས་གཞི་དེ་ཚགས་ཚུད་པོ་ཡག་པོ་ཞེ་ཅིག་འགྲོ་ཐུབ་པ་རེད་ཨ་ད་ཨམ་ཅི་ལགས་དེ་སྙན་ཐོ་དེ་ནང་ལོ་ལ་དེ་གསལ་གི་འདུག་གང་ལྟར་ནད་འབུ་ཡོད་མཁན་དང་ཅིག་ག་ནད་གཞི་ཡོད་མཁན་ཡང་ན་ཚ་དེ་ཡོད་མཁན་ཆ་ཚང་ལ་རྣམ་པ་ཚོ་གི་བཅོས་ཐབས་དང་གང་འདྲ་སྨན་བཅོས་གནང་ཐུབ་ཡོད་ས་རེད་འདི་དང་འདྲ་ནས་འདི་གཅིག་འཁོད་ཤག། གང་ལྟར་སློབ་ཕྲུག་བདུན་བརྒྱ་དགུ་བཅུ་གོ་དགུ་ལ་ཟླ་བ་གསུམ་གྱི་སྔོན་འགོག་གི་སྨན་སྤྲད་ཡོད་པ་གཅིག་དང་ཨ་ནི་ལས་བྱེད་བརྒྱ་དང་གཅིག་ལ་སྔོན་འགོག་གི་ཟླ་བ་གསུམ་གྱི་སྔོན་འགོག་གི་སྨན་སྤྲད་ཡོད་པ་གཅིག་འཁོད་ཀྱི་འདུག་འདི་ག་རེ་ཟེར་གྱི་ཡོད་རེད། གྲངས་ཀའི་ཆ་ནས་ཡང་གྲངས་ཀ་དེ་མང་པོ་ཆགས་ཀྱི་འདུག་ཨ། སྔོན་འགོག་གི་སྨན་དེ་སུ་སུ་ལ་ཅིག་རག་ཡོད་རེད། ད་འདི་སྔོན་འགོག་གི་སྨན་དེ་འདི་རེད་ད་གལ་སྲིད་ནད་འབུ་ཡོད་པ་བྱས་ཏི་བི་ན་ཚ་མེད་པ་ཡིན་ན་ཨ་དེ། སློབ་ཕྲུག་དང་ལས་བྱེད་སུ་ཡིན་ན་ཁོ་ཐང་པོ་རེད། ཁོང་ཚོ་ལ་ན་ཚ་ཡོད་མ་རེད། ཁོང་ཚོ་གློ་རྒྱབ་པ་ཡིན་ན་རེད་ག་རེ་བྱས་པ་ཡིན་ན་རེད། མི་གཞན་ལ་ཡང་ན་ཚ་འགོས་ཡ་དེ་འདྲའི་གང་ཡང་ཡོད་མ་རེད། ཁོ་ཐང་པོ་ཐང་རྐྱང་རེད་ཡིན་པ་ཡིན་ནའི་ཨ་དེ་ནད་འབུ་ཡོད་མཁན་ཚོ། ག་ལེ་ག་ལེ་ཡང་ན་ཚ་དེ་ཡར་ལངས་ཡ་གི་ཉེན་ཁ་ཡོད་དམིགས་བསལ་གྱིས་ནད་འབུ་འགོས་ཚར་མ་ཐག་ཏུ་ན་ཚ་དེ་ལངས་ཡ་གི་ཉེན་ཁ་དེ་ཤུགས་ཆེ་ཡོད་ལོ་གཅིག་གཉིས་ཀྱི་ནང་ལོ་ལ་ཡང་བྱས་ཙང་དེ་ཚོ་ལ་ཡང

ད་ད་ཟ་གི་འདུག་ཟ་གི་མི་འདུག་སྨན་དེ་ད་དེ་ཚོ་ལ་ཡང་རག་གི་འདུག་རག་གི་མི་འདུག་ཨ་འདི་ཚོ་ཁྱིམ་ཚང་ཨམ་ལགས་ཚོས་རྒྱབ་སྐྱོར་གནང་གི་ཡོད་རེད་སློབ་གྲྭའི་སྨན་ཞབས་པ་ཚོས་རྒྱབ་སྐྱོར་གནང་གི་ཡོད་རེད་ཨ་ད་ནང་བཞིན་ཡང་ཁོང་ཚོ་ལ་གཟུགས་པོ་དང་དེ་འདྲའི་ཐོག་ནས་དཀའ་ངལ་དེ་འདྲ་ཁྱད་མ་གཞི་ཡོད་མ་རེད་ཨ་འདི་ཚོ་ཅིག་ག་ཡོང་གི་འདུག་ཡོང་གི་མི་འདུག་གཞན་དག་ཅི་དག་ཁོ་རང་ཚོ་ལ་ཡང་དཀའ་ངལ་ག་རེ་འདུག་ག་རེ་མི་འདུག་འདི་ཚང་མ་ཅིག་ཟླ་བ་གཅིག་གཅིག་ལ་ཡང་ཕར་སློབ་གྲྭ་ཁག་ལ་ཡང་ཕྱིན་བྱས

ལྟར་ལྷན་ཁང་ཁག་དེ་ཚང་མའི་གི་མཉམ་འགྲོགས་མཉམ་རུབ་ཀྱི་བྱེད་ཚད་ཤུགས་རྒྱག་བྱས་ཨ་ནི་ད་ལྟ་ལས་གཞི་དེ་འགྲོ་གི་ཡོད་རེད། ཉིས་སྟོང་བཅུ་བདུན་ནས་བཅོ་བརྒྱད་བར་ལོ་གཅིག་གི་ཉམས་ཞིབ་དེ་ཧི་མཱ་ཅལ་ཁུལ་གྱི་སློབ་གྲྭ་ད་བདུན་བརྒྱད་གཅིག་གི་ཁྲོད་ལ་ནང་ལ་བྱས་ཡོད་ས་རེད། འདིར་ལས་གཞི་དེ་རྒྱ་སྐྱེད་བྱས་ནས་རྒྱ་གར་ནང་གི་སློབ་གྲྭ་གཞན་པའི་ནང་ལོགས་ལ་བྱེད་ཀྱི་འཆར་གཞི་དེ་འདྲ་ཡོད་ན་མེད་ན་དེ་ག་ནང་བཞིན་ད་དགོན་སྡེ་གྲྭ་ཚང་ཁག་ནང་ལོགས་ལ་དགེ་འདུན་པ་དང་བཙུན་དགོན་གྱི་བཙུན་མའི་གྲངས་འབོར་དེ་ཡང་མང་པོ་ཡོད་དུས་ཙམ་པ་འདི་ཚོའི་ནང་ལོགས་ལས་གཞི་དེ་ཅིག་མུ་མཐུད་ནས་ལག་བསྟར་གནང་ཡས་ཀྱི་འཆར་གཞི་དེ་འདྲ་ཡོད་རེད་པས། ལགས་ད་ད་ལྟའི་ང་ཚོས་ད་ལྟའི་དེའི་དུས་དེབ་དེའི་ནང་ལོགས་ལ་ཡ་ལོ་དང་པོའི་གི་གྲུབ་འབྲས་དེ་ཚོ་མ་གཞི་བཏོན་ཡོད་རེད་དེ་ནས་ད་ལས་གཞི་དེ་མུ་མཐུད་འགྲོ་ཡོད་དུས་ད་ཉིས་སྟོང་བཅོ་བརྒྱད་ནང་ལོགས་ལ་ཡ་ང་ཚོས་ད་ད་ད་ད་དེ Uttarakhand རེད་བ་དེ་གི་སྟེང་གི་ཁུལ་གི་སློབ་གྲྭ་ཁག་ཚང་མ་ལ་ཡར་ཕྱིན་ཡོད་རེད། Mussoorie བོད་ཁྱིམ་དང། དེ་ནང་བཞིན Rajpur བྱས། དེ་ནས་དེ TCV ཐིག་ཡལ་ཡ་ཐུན་པ Selakui ཡོག་རེད་ཨ་དེ་ནས་བྱས་དེ་ཚོ་ཚང་མར་ཡ་ཕྱིན་ཡོག་རེད་ཨ་དེ་ནང་བཞིན་བྱས་ཉིས་སྟོང་བཅོ་བརྒྱད་ནས་འགོ་ཚུགས་བྱས་ཧི་མ་ཅལ་དང Uttarakhand དེའི་གི་དགོན་སྡེ་ཚང་མ་ཡང་ང་ཚོས་ད་དེ་ཞིབ་འཇུག་བྱས་ཡོག་རེད་ད་ལན་ཉིས་སྟོང་བཅུ་དྲུག་བཅུ་བདུན་ད་ལྟ་དུས་དེབ་འདིའི་ནང་ལོག་ཡ་མ་ཐོན་པ་ད་ལྟའི་ང་ཚོས་ཞིབ་འཇུག་བྱས་པ་དེ་ཡང་མི་སྟོང་ཕྲག་ཁ་ཤས་ཅིག་ཡོད་བྱས་ཙང་དེ་འདྲའི་ཐོག་ནས་ད་ད་ལྟ་དེའི་དགོན་སྡེ་ཁག་དང་བཙུན་མ་ཁག་གི་དེའི་ནང་ལོག་ཡ་ལས་གཞི་དེ་ཕར།

ད་ད་ལྟ་བར་དུ་ད་ང་ཚོས་སྤྱི་བཏང་ད་ལྟའི་གི་དགོན་སྡེ་གྲྭ་ཚང་ཁག་གི་གྲངས་ཐོ་དེ་ང་ཚོས་ཞིབ་འཇུག་རང་བྱས་ཡོད་མ་རེད་ད། ཞིབ་བཤེར་བྱས་ཡོད་མ་རེད། ཡིན་པ་ཡིན་ནའི་ད་ང་ཚོས་ཅིག་རོབ་ཅིག་ཧ་གོ་ཡོང་དུས་སྤྱི་བཏང་དགོན་སྡེ་གྲྭ་ཚང་ནང་ལོགས་ལ་ཡ་སློབ་གྲྭ་ནང་བཞིན་ཏི་བྷི་གི་གྲངས་ཀ་མཐོ་པོ་དེ་འདྲས་མི་འདུག་ཏི་བྷི་ན་ཚའི་གྲངས་ཀ་དེ་ཉུང་བ་འདུག་ཨང། ཁོ་གཅིག་དེ་དགོན་སྡེ་གྲྭ་ཚང་ཁག་མང་པོ་ཅིག་ལ་ཡང་ཁོ་སོ་སོའི་ཤག་ཤག་ནང་དེ་ཡོད་པ། ཤག་གཅིག་ནང་ལོགས་ལ་ཡང

གྲྭ་པ་དང་ཨ་ནེ་ཆ་དེ་ཡོད་རེད་ད་ལྟ་ཏི་བྷི་གི་འབོར་འཇོག་བ་བྱེད་ན་འདི་ད་གནད་འགག་ཆེན་པོ་ཆགས་ཀྱི་ཡོད། བཙན་བྱོལ་ནང་གི་བོད་པའི་སྤྱི་ཚོགས་ཁྲོད་ལ་ལྷག་པར་དུ་གཞོན་ན་གཞོན་ཚོའི་ཁྲོད་ལ། ཏི་བྷི་གི་ཅིག་ག་ནད་གཞི་ཡོད་མཁན་ནད་འབུ་ཡོད་མཁན་གི་གྲངས་འབོར་ག་ཚོད་ཡོད་མེད་ཅིག་ཞིབ་འཇུག་གི་སྙན་ཐོ་འདི་ནང་ལོགས་ལ་ཐོན་ཡོང་གི་ཡོད་རེད། བོད་ནང་གི་གནས་སྟངས་ལ་རྣམ་པ་ཚོ་གི་ཞིབ་འཇུག་བྱས་ད་བྱུང་ཡོད་ཀྱི་མ་རེད་དེ་ཡིན་ནའི་ད་ཅིག་ཚོད་དཔག་འདྲ་པོ་ཅིག་གནང་བ་ཡིན་ན་བོད་ནང་ལ་ཅིག་གི་གློ་ནད་ཏི་བྷི་གི་གནས་སྟངས་དེ་གང་འདྲ་ཅིག་ཡོད་རེད་དགོངས་ཀྱི་འདུག་གས་ད་བཙན་བྱོལ་ནང་གི་གནས་སྟངས་ལས་སྡུག་བ་དེ་འདྲ་ད་ཡོད་ཀྱི་མ་རེད་བ། དང་པོ་ཞུས་པ་ཡིན་ན་བོད་ནང་ལོགས་ལ་ཡ་འདིའི་གནས་སྟངས་དེ་ཛ་དྲག་འདུག
དཔེ་ཛ་དྲག་འདུག་བཙན་བྱོལ་ནང་ལོགས་ལ་ཡ་ནང་ལས་དེ་རྒྱབ་པ་ཡིན་ན་ད་ལྟ་བོད་ནང་ལོགས་ལ་ཡ་ད་ཞིབ་འཇུག་ཤུགས་ཆེན་པོ་བྱེད་ཐུབ་ཀྱི་ཡོད་མ་རེད་ཡིན་པ་ཡིན་ནའི་ད་ལྟ་རྒྱ་ནག་གི་ཚན་རིག་པ་དེ་འདྲས་མཉམ་དུ་ཞིབ་འཇུག་བྱེད་བྱེད་དེ་འདྲས་ད་དེ་འདྲས་ནང་ལོགས་ལ་ཡ་སྙན་ཐོ་དེ་འདྲས་བཏོན་ཡོད་རེད་དེའི་ནང་ལོགས་ནས་ད་ལྟ་ཏང་དུ Drug Resistant TB ལ་ད་ལྟ་ནམ་རྒྱུན་གྱི་སྨན་ལ་ཡང་མ་འཕྲོད་པའི TB TB ལྟ་བུ་ཞིག་ལབ་ན་འགྲིག་ཡོད་རེད། བྱས་ཙང་དེ་འདྲའི་གི TB ཛ་དྲག་གི TB དེ་ད་རྒྱ་ནག་ཁྱོན་ཡོངས་ད་ད་དེ་འདྲའི་ཡ་ད་བོད་དེ་མཉམ་དུ་རྩིས་ཡོང་དུས་ཁོང་ཚོས་ཞིབ་འཇུག་བྱེད་དུས་གསུངས་པ་བོད་ནང་ལོགས་ཡ་མཐོ་ཤོས་རེད་ཤག་སུས་ཟེར།

མང་པོ་ཡོང་གི་ཡོད་པ་འདིའི་སྐབས་སུ་བོད་ནས་སླེབས་མ་ཐག་འདི་ཚོ་བརྟག་དཔྱད་བྱེད་དུས་སྐབས་ཏི་བི་ཡོད་པ་དེ་འདྲའི་མང་པོ་ཐོན་གྱི་འདུག། བོད་ཕྱི་ནང་གཉིས་ཀྱི་སྤྱི་ཚོགས་ནང་ལ་གློ་ནད་ཏི་བི་གི་ནད་གཞི་དེ་ད་ཐུབ་པ་ཡིན་ན་རྩ་མེད་བཟོ་ཡས་ཨ་ནི་རྩ་མེད་བཟོ་མ་ཐུབ་པ་ཡིན་ན་གང་ལྟར་སྤྱི་ཚོགས་ཁྲོད་ལ་ནད་གཞི་དེ་གང་ཉུང་ཉུང་ཡོང་ཡའི་ཐད་ལ། གཅིག་གི་འབྲེལ་ཡོད་ཚོགས་པ་སྒྲིག་འཛུགས་ཁག་གིས་གནང་དགོས་ཡས་ག་རེ་ཡོད་མེད་སློབ་གྲྭ་ཁག་གིས་གནང་དགོས་ཡས་ག་རེ་ཡོད་མེད་འཕྲོད་བསྟེན་གྱི་ལས་མི་ཚོ་གིས་གནང་དགོས་ཡས་ག་རེ་ཡོད་མེད་ད་འདི་འདྲའི་ཐད་ལ་གཟའ་འཁོར་རྗེས་མའི་ལས་རིམ་འདིའི་ནང་ལོགས་ལ་ད་ཨེམ་ཆི་དཀོན་མཆོག་ལགས་ཀྱིས་ཞིབ་འཇུག་གནང་བའི་གྲུབ་དོན་དེ་ཚོ་གཞི་ལ་བཞག་ནས་འབྲེལ་ཡོད་མི་སྣ་གཉིས་གསུམ་ཅིག་མཉམ་དུ་གླེང་མོལ་ཞུ་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡིན། ད་རིང་གི་ང་ཚོ་ལས་རིམ་འདིའི་ནང་ལོགས་ལ་ཨེམ་ཆི་དཀོན་མཆོག་ལགས་ཕེབས་ནས་གནད་དོན་མང་པོའི་ཐད་ལ་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཨང་ཀྱང་བོད་དུ་ཕེབས་ཨའོ་བྱས་ཤོག་བྱས་ཀྱང་ཡང་དབུ་མཁར་ལོག་ཤོག་ཐུགས་རྗེ་ཆེ།